ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི་པོ་ཊི་ཁ་སི་བསྐྱར་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཁ་སང་རྒྱ་ནག་དམར་ཤོག་གི་འཐུས་མི་ཚོགས་ཆེན་ཨང་ཉི་ཤུ་པ་ཟེར་བ་དེ་འགོ་འཛུགས་བྱས་ཡོད་མ་ཟད་ཚོགས་ཆེན་དེའི་འགོ་འབྱེད་ཀྱི་ཉིན་མོ་དེའི་གཏམ་བཤད་སོགས་ལ་གཞིགས་པ་ཡིན་ན། ཞི་ཅིན་ཕིང་གིས་རྒྱ་ནག་ལ་སྔར་ལས་ལྷག་པའི་བཙན་དྲག་ཅན་གྱི་དབང་སྒྱུར་ཞིག་བྱེད་རྒྱུ་ཡིན་པ་དེ་རྟགས་མཚན་གང་ས་ནས་མཐོང་ཡག་འདུག་བྱས་ཙང་ད་རིང་ང་ཚོའི་པོ་ཊི་ཁ་སི་བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་བགྲོ་གླེང་ཞུ་གི་ཡིན། ད་ཕལ་ཆེན་མང་ཆེ་གས་གཟིགས་ཡོད་ཀྱི་རེད་ཁ་སང་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཉི་ཤུ་པ་ཟེར་ཡག་དེ་ད་ང་ཚོ་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཡང་འདིའི་སྐོར་བཤད་བྱས་བསྡད་པ་རེད་པ། བྱས་བྱས་དེ་ཡིན་ན་དངོས་སུ་ཚོགས་འདུ་ཚོགས་པ་རེད་ཚོགས་འདུ་ཚོགས་པའི་ཉིན་ཁ་དེ་ཡིན་ན་ཞི་ཅིན་ཕིང་གིས་སྐབས་བཅུ་དགུ་པའི་དམར་ཤོག་གི་སྐུ་ཚབ་བྱས་བྱས་ཆབ་སྲིད་ཀྱི་སྙན་ཐོ་རྒྱུན་རིང་པོ་ཞེ་པོ་ཅིག་བཤད་སོང། ཚོགས་འདུ་ཁོ་རེ་གང་བཤད་པ་དེ་ཡིན་ན་ཕལ་ཆེན་ཆུ་ཚོད་གཅིག་ལྷག་བཤད་ཡོད་འདྲ། ཡིན་ནའི་དོན་དངོས་ཐོག་ལ་ཡང་ཚོགས་འདུ་ཚར་བའི་རྗེས་ལ་ཡང་རྒྱ་ནག་གཞུང་འབྲེལ་ཐོག་ནས་མར་ཕྱིར་སྤེལ་ཡག་དེ། ཞི་ཅིན་ཕིན་གྱི་གློག་བཀོད་ཡག་གཙོ་མུག་སུབ་ཏུ་འབྱོར་བ། དེ་བལྟས་པ་ཡིན་ན་ཞི་ཅིན་ཕིང་གིས་འདིའི་ནང་ལོགས་གི་ནང་དོན་ཏོག་ཙམ་ཞིག་ཀློག་མི་འདུག་ཡི་གེའི་ནང་ལོགས་ལ་འཁོད་པ་དེ་ཞེ་པོ་ཅིག་གིས་མང་བ་དང་རྒྱས་པ་འདུག་ཤོག་ལྷེ་ཕལ་ཆེན་བདུན་ཅུ་དོན་གྲངས་ཡོད་ས་རེད།

ཞི་ཅིན་ཕིང་གིས་ག་རེ་བཤད་ཡོད་མེད་དང་འདི་ཚོ་ཡིན་ན་ཅིག་བཤད་ཀྱི་དེ་བས་ལས་ལོ་རྒྱུས་ཐོག་ནས་བཤད་པ་ཡིན་ན་ད་ལྟ་ཡིན་ན་འགག་རྩའི་དུས་ཚོད་ཅིག་དང་ལམ་མདོ་ཅིག་ཡིན་པ་དེ་ཕལ་ཆེན་གཏན་འཁེལ་བ་རེད་བསམ་གྱི་འདུག་བྱས་ཙང་འདི་ལམ་མདོ་འདི་ག་འདྲས་ཅིག་སླེབས་ཡོད་མེད་དང། འདི་འདྲས་ལ་ཡང་ཅིག་ཤེས་རྟོགས་ཡོང་ཡག་ཆེད་ལ་ཡང་དེ་རིང་ཁ་སང་ཡིན་ན་རྒྱ་ནག་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་ཚོའི་ནང་ལོགས་ལ་ཡང་བགྲོ་གླེང་འབྱུང་བཞིན་པའི་ཐ་སྙད་དང་དེ་འདྲས་འདི་ཁ་ཤས་ཤིག་འདུག་དེ་ཚོའི་ནང་ནས་ངས་གསུམ་པོ་བཟོ་འདྲ་ཅིག་ངས་ངོ་སྤྲོད་ཞུས་ན་བསམ་བསམ་བྱུང། ང་རང་སྒེར་ངོས་ནས་བཤད་པ་ཡིན་ན་དེ་ཚོའི་ཐོག་ནས་ཡིན་ན་ད་ལྟའི་གནས་སྟངས་འདི་ག་འདྲས་ཡིན་མེད་དང་ཁ་ཕྱོགས་ག་འདྲས་འགྲོ་གི་ཡོད་མེད་ལྷག་པར་དུ་ད་མ་འོངས་པའི་བདུན་ཕྲག་འདིའི་ནང་ལོགས་ལ་ཡང་རྒྱ་ནག་དམར་ཤོག་ཚོགས་འདུ་ཚོགས་བསྡད་ཀྱི་རེད། དེ་ཚོའི་རྗེས་ལ་ཡང་ཁོས་ཤེས་རྟོགས་བྱེད་ཡག་ལ་ཡང་ཕན་ཐོགས་འདི་འདྲས་འདུག་བསམ་བསམ་རེད་འདུག་བྱས་ཙང་འདིའི་སྐོར་ལ་ཡང་བགྲོ་གླེང་དང་སྦྲགས་ཅི་བྱས་བྱས་ཡིན་ན་ངས་ངོ་སྤྲོད་རོབ་ཙམ་ཞུ་གི་ཡིན། དང་པོ་དེ་ག་རེ་རེད་ཟེར་ན་ད་རེས་མཁས་པ་ཁ་ཅིག་ག་རེ་གསུངས་ཟེར་ན་ད་ཞི་ཅིན་ཕིང་སྲིད་དབང་སྒེར་གཅོད་ཅན་གྱི་རྒྱ་རྙི་ནང་ལོག་ལ་ཡ་ཟག་འགྲོ་གོ་རེད་ཟེར་བ་མེད་ན་གོམ་པ་རྒྱབ་བྱས་འགྲོ་གོ་རེད་ངས་བྱས་ན་ད་ལྷུང་འགྲོ་གོ་རེད་ཟེར་ཙམ་པ་ཁོ་རང་རང་བཞིན་ལྷུང་བས་ཟེར་དོང་ངས་བྱས་ན་དེ་ཞི་ཅིན་ཕིང་གིས་ཤེས་བཞིན་དུ་ཁོ་འདིའི་ནང་གོམ་པ་རྒྱག་གོ་རེད་ད་རྒྱ་རྙི་ཟེར་དུས་ཕལ་ཆེན་ཚང་མ་ལོག་མཁྱེན་གྱི་རེད་པ་ང་རང་ཚོའི་གཅིག་གི་སེམས་ཅན་དེ་སྤྱང་ཀི་རེད་འདི་དང་དོམ་རེད་འདི་ཟིན་དགོས་བྱུང་ན་ཤིང་ནགས་དཀྱིལ་ལ་ཡ་རྙི་རྒྱབ་བྱས་བཞག་གི་རེད་པ་རྙི་རྒྱབ་བྱས་འདིའི་སྒང་ཁོ་གོམ་པ་རྒྱབ་ན་ཁོ་རྙིས་ཅིག་ཟིན་སོང་ན་ད་ག་འདྲ་ཐར་ཡག་ཡོད་མ་རེད་ཁོ་ནས་ཕལ་ཆེན་ཤེས་ཀྱི་ཡོད་ནའི་ལས་ཨེ་གཞུག་གུ་མིན་ད་རྔོན་པ་དེ་ཚོས་ཟིན་ཐུབ་ཀྱི་ཡོད་ནའི་ལས་སེམས་ཅན་ཡིན་ནའི་འདི་འདྲ་ཅིག་རེད་པ་བྱས་ཙང་ཁོ་རྒྱ་རྙི་ཟེར་དགོས་དེ་ཕ་གིའི་ནང་གཅིག་ཚུད་ན་ཨ་ནི་འདི་ནས་ཐར་ཡག་མེད་པ་ཅིག་བྱེད་དགོས་འཛམ་བུ་གླིང་གི་ལོ་རྒྱུས་ཐོག་ལ་ཡང་སྲིད་དབང་སྒེར་གཅོད་ཅན་ཟེར་མཁན་དེ་དེ་རིང་ཁ་སང་མ་རེད་གནའ་སྔ་མོ་ལོ་སྟོང་ཕྲག་གཉིས་གསུམ་གོང་ནས་ཡིན་ན་ཨ་ནི་ད་རྒྱལ་པོ་དང་གོང་མ་དེ་ཚོ་མ་རྩི་ནའི་ད་སྲིད་དབང་སྒེར་གཅོད་ཅན་དེ་མི་སྡུག་རྩུབ་ཆེན་པོ་དེ་མང་པོ་བྱུང་མྱོང་བ་རེད་ཡིན་ནའི་ལས་སྡུག་རྩུབ་ཆེན་པོ་དེ་ཚོ་སྒང་ག་ལོག་གི་ཁོ་ཁྱད་ཆོས་ཅིག་ག་རེ་རེད་ཟེར་ན། ཁོ་ཚོའི་གདུག་རྩུབ་ཀྱི་ལམ་ལུགས་དང་བྱེད་སྟངས་འདི་ཚོ་ནས། མཐའ་མ་དེ་ཡིན་ན་གདུག་རྩུབ་ཅན་འདི་ཚོ་སྲིད་དབང་སྒེར་གཅོད་ཅན་འདི་ཚོ་ལ་ཡང་མདུན་ལམ་ཡོད་མ་རེད། ཁོའི་བྱེད་སྟངས་སྦྱོར་བ་དེ་ཁོ་རྒྱུན་སྐྱོང་བྱེད་ཐུབ་ཡག་ཡོད་མ་རེད་ཧ་མཐོ་ན་མི་ཐོག་གཅིག་གཉིས་ཀྱི་ཕར་རྩིས་སྤྲོད་ཐུབ་ཡིན་ན་ལས་ཁོ་ད་ལྟའི་དཔེར་ན་ཆ་བཞག་ན་ལམ་ལུགས་ཁ་ཤས་དམངས་གཙོའི་ལམ་ལུགས་འདི་ཚོ་ཡིན་ན་ད་ཨ་མི་རི་ཀ་ལོ་ཉིས་བརྒྱ་ལྷག་ཙམ་ཕྱིན་པ་རེད་མ་གཞི་དཀའ་ངལ་ད་མང་པོ་འཕྲད་པ་རེད་ལས་སྟེགས་ཞུ་སྒོ་མཇུག་སྒྲིལ་ཡག་དང་ཞན་པ་ཆགས་ཡག་གི་འདི་ཉེན་ཁ་བཏང་སྟེ་བགྲོ་གླེང་བྱེད་མཁན་ཧ་ལམ་གལ་མི་འདུག་ཨ་ད་མ་ཙང་ང་ཚོའི་དམངས་གཙོ་ལ་ཡང་དཀའ་ངལ་འཕྲད་པ་རེད་ལབ་གི་འདི་ལབ་བར་དུ་ལས་སྟེགས་དང་ལྡོག་ཕྱོགས་ལ་ཡང་ཡིན་ན་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་དེ་ཚོ་ལ་ཡང་མདུན་ལམ་མེད་ཁོ་རྒྱུན་འཁྱོངས་བྱས་བསྡད་ཡག་གི་ནུས་པ་ཅིག་ཡོད་མ་རེད། བྱས་ཙང་མཁས་པ་ཁ་ཅིག་ཟེར་ན་ད་ཞི་ཅིན་ཕིན་ཡིན་ན་སྲིད་དབང་སྒེར་གཅོད་ཅན་གྱི་རྒྱ་རྙི་དེའི་ནང་ལ་ཡང་ཚུད་བཞག་ཞེས་བྱས་ཟེར་གྱི་འདུག་འདི་ནང་ནས་ད་མཁས་པ་ཟེར་མཁན་མང་པོ་འདུག་འདི་ལས་འདི་ནང་དམིགས་བསལ་གྱི་ངས་ངོ་སྤྲོད་དུ་ཞུས་པ་ཡིན་ན། ཉེ་དུས་རང་ཨ་འདི་སུ་ཟན་ཧྲེ་ཧྲེག་ཟེར་བ་ཁོ་རང་ཡིན་ན་ཨ་མི་རི་ཀའི་སློབ་གྲྭ་ཆེན་མོའི་ནང་ལོགས་ལ་རྒྱ་ནག་སྐོར་ཞིབ་འཇུག་བྱེད་མཁན་དགེ་རྒན་ད་ཞེ་དྲག་མཁས་པོ་ཅིག་རེད་དེ་སྔ་ཨ་རིའི་ཕྱི་སྲིད་ལྷན་ཁང་ལ་ཡང་སྐུ་དྲག་མཐོ་པོ་བྱས་མྱོང་པ་རེད་ཁོ་རང་རྒྱ་ནག་སྐོར་དེབ་མང་པོ་བྲིས་ཡོད་རེད་དེ་དང་ཁོ་རང་ཉེ་དུས་ནིའུ་ཡོག་ཊའེམ་གསར་ཤོག་སྒང་ལ་ཡང་ཆེད་རྩོམ་ཅིག་བྲིས་བྱས་ཆེད་རྩོམ་གི་འགོ་བརྗོད་ག་རེ་བཏགས་བཞག་ཞི་ཅིན་ཕིང་ཡིན་ན་ཨ་ནི་སྲིད་དབང་སྒེར་གཅོད་ཅན་གྱི་རྒྱ་རྙིའི་ནང་ལྷུང་བཞག་ཟེར་གྱི་རེད་བཞག་རྒྱ་རྙིའི་ནང་ལ་ཡར་ལྷུང་པའི་སྲིད་དབང་སྒེར་གཅོད་ཅན་དེ་ཚོའི་དམིགས་བསལ་གྱི་ཁྱད་ཆོས་རེ་ཁྱད་ཆོས་མང་པོ་ཞིབ་འཇོག་ལས་ཁོའི་རྟགས་མཚན་རེ་གཅིག་ག་རེ་ཡོད་ཟེར་ན། མ་ཙང་མི་དེ་ཚོ་ཡིན་ན་དབང་ཐང་ཆེན་པོ་དང་རྒྱལ་ཁབ་ཏུ་སྟོབས་ཤུགས་ཆེན་པོ་དང་ཨ་འདྲ་ཡིན་པ་ཡིན་ན་ལས་ཁོ་ཚོས་སོ་སོའི་དབང་ཐང་དང་སྟོབས་ཤུགས་ལ་ཡར་ཚོད་དཔག་བྱེད་ཡག་དེ་ནོར་བྱས། ཁོས་བྱེད་དགོས་བསམ་ཡག་གི་ཧམ་སེམས་དང་དེ་ཚོ་ཡོད་རེད་པ་དེ་ཚོ་དཔེ་རྒྱ་ཆེ་ཐག་ཆོད་བྱས་ཨ་མཐའ་མ་དེ་ཡིན་ན། དེ་ཚོ་ཧམ་སེམས་མ་བསྡུས་དགུ་བསྡུས་ཙམ་པ། རྒྱལ་ནང་ཡིན་ན་བཙན་གནོན་བྱེད་ཡག་དང་རྒྱལ་སྤྱིའི་ཐོག་ཡིན་ན་དམག་འཁྲུག་བསླང་ཡག་བཙན་གནོན་བྱས་པ་དང་དམག་འཁྲུག་བསླངས་པའི་མཐའ་མའི་མཇུག་འབྲས་འདི་སྲིད་དབང་སྒེར་གཅོད་ཅན་ཁོ་རང་རྩ་མེད་འགྲོ་ཡག་འདི་རེད། བྱས་བྱས་གཙོ་བོ་འདི་བཤད་ཀྱི་ཡོད་རེད་བྱས་ཙང་ཨ་འདི་སུ་སན་ཧྲ་གི་འདི་རྩོམ་འདི་ནང་ཁོ་རང་བྲིས་ཤག་ད་ཡིན་ན་ཞི་ཅིན་ཕིང་དེ་རིང་ཁ་སང་ལོ་རྒྱུས་ཐོག་གི་སྲིད་དབང་སྒེར་གཅོད་ཅན་བགྲང་ལས་འདས་པ་མཐའ་མ་དེ་ཡིན་ན་རྩ་མེད་འགྲོ་སའི་ཁོ་རྒྱ་རྙི་དེའི་ནང་ལོགས་ལ་ཡག་ཁོ་ལྷུང་བྱས་འགྲོ་གི་འདུག་ཟེར་བྱས་བྱས་བྲིས་ཤག་བྱས་ཙང་གལ་སྲིད་ཞི་ཅིན་ཕིང་དངོས་གནས་ཨ་འདྲ་ཅིག་སྒང་འགྲོ་གི་ཡོད་པ་ཡིན་ན་མཐའ་མའི་མདུན་ལམ་མེད་པ་ཅིག་རེད་ཟེར་བྱས་བྱས་གཙོ་བོ་དེ་འདིའི་ཐོག་ནས་ཅིག་བཤད་ཡག་ཅིག་རེད་ཤག་ད་གཉིས་པ་དེ་ག་རེ་འདུག་ཟེར་ན་ད་ལྟའི་ཞི་ཅིན་ཕིང་གིས་གཙོ་བོ་བྱས་པའི་རྒྱ་ནག་དམར་ཤོག་གི་གཞུང་གི་ཆབ་སྲིད་ཀྱི་ལས་ཀའི་བྱེད་སྟངས་སྦྱོར་བ་འདིའི་ངོ་བོ་དེ་ལ་ཡང་ངོས་འཛིན་བྱེད་ཕྱོགས་ཐད་ལ་རེད་ཤག། དེའི་སྐོར་ལ་ཡིན་ན་དེ་རིང་ཁ་སང་ཡང་རྒྱ་ནག་ལ་ཞིབ་འཇུག་བྱེད་མཁན་དེ་ཚོས་བགྲོ་གླེང་མང་པོ་ཡོང་གི་འདུག་འདི་ག་འདི་དམིགས་བསལ་ཡིན་ན་འདི་ཕ་གི་པེ་ཅིང་ལ་ཡོད་པའི་ཝུ་ཆང་ཟེར་མཁན་ཅིག་རེད། ཁོ་རང་ཡིན་ན་ད་དེ་རིང་ཁ་སང་རྒྱ་ནག་ནང་ཁུལ་ལ་ཡང་བསྡད་བཞིན་འདུག་མུ་མཐུད་བྱས་ཡིན་ན་རྒྱ་ནག་གཞུང་གི་གནས་སྟངས་ལ་ཡང་གཟུར་གནས་ཐོག་ནས་འགྲེལ་བརྗོད་བྱེད་ནུས་མཁན་གྱི་ད་མི་ཉུང་ཉུང་ཞིག་ཡོང་ཆེད་ལྷག་མི་འདུག་འདི་ནང་ནས་གཅིག་རེད་ཤག་བྱས་ཙང་ཁོ་རང་ལྟ་བུའི་མཁས་པ་ཁག་ཅིག་གིས་ཟེར་ཡག་བྱས་པ་ཡིན་ན། རྒྱ་ནག་གི་ད་ལྟའི་གཞུང་གི་ལམ་ལུགས་སྦྱོར་བ་འདིའི་ངོ་བོ་འདི་ལ་ཡང་ཡིན་ན་འགྱུར་ལྡོག་འགྲོ་གི་འདུག། ངོ་བོ་དེ་ལ་ཡ་ནུབ་ཕྱོགས་ཀྱི་སྲིད་དོན་རིག་པའི་ཐོག་ལ་ཡ་གཙོ་བོ་བྱས། དབྱེ་བ་ཕྱེ་བ་ན་གཉིས་སུ་བསྡུ་ཆོག་རེད། གཅིག་ཡིན་ན Authoritarianism ཟེར། གཅིག་ཡིན་ན Totalitarianism ཟེར་མཁན། ད་དེ་གཉིས་གཉིས་ཆ་ལ་ཡིན་ན་དམངས་གཙོ་མ་ཡིན་པའི་གཞུང་དང་ཆབ་སྲིད་ལམ་ལུགས་ལ་ཡ་བཤད་ཡག་ཅིག་རེད། འདིའི་ཐོག་ལ་ཡ་བོད་ཡིག་ནང་ལོགས་ངས་ཚང་མ་ལ་ཡོངས་གྲགས་དང་གཏན་ལ་ཕབ་པ་ཅིག་ངས་མཐོང་མེད་པས་སོ་སོས་བྱས་གཅིག་བྱས་ན་ད་ང་རང་གི་སོ་སོའི་མཐོང་རྒྱ་ཐོས་རྒྱ། ཆུང་དྲགས་པའི་རྐྱེན་གྱིས་ཡིན་སྲིད་ཀྱི་རེད་བསམ་གྱི་འདུག་ཨ་ནི་ངས་དེ་བོད་ནས་ཐོན་པའི་ཚིག་མཛོད་ཅིག་ལ་བལྟས་པས་ཨ་ནི Authoritarianism ཟེར་མཁན་དེ་ལ་ཡ། ཁོ་ཚོས་དབང་སྡེབ་རིང་ལུགས་ཟེར་བྲིས་ཤག་ད་དབང་སྡེབ་རིང་ལུགས་ལབ་ལས་དེ་ཕལ་ཆེན་དབང་ཆ་གཅིག་སྡུད་རིང་ལུགས་ཟེར་ཡག་ཟེར་ཟེར་ལབ་ན་ཕལ་ཆེན་དགའ་མེད་འགྲོ་བསམ་གྱི་འདུག་ད་ཡིན་ནའི་ངས་ཨ་འདི་དེ་ཡ་བོད་སྐད་ནང་ལ་གཏན་འཁེལ་བ་མེད་དུས་ཙམ་པ་ངས་ཨིན་ཇི་གཙོ་བོ་བེད་སྤྱོད་བཏང་བྱས་ཞུ་གི་ཡིན་ད། ཨ་ནི Authoritarianism ཟེར་ག་འདྲ་ཅིག་ལ་གོ་དགོས་ཀྱི་རེད་ཟེར་ན། མ་དང་ཅིག་དམངས་གཙོ་དང་དེ་ག་གེ་མེད་པ་བྱས། གང་ལྟར་དབང་ཆ་སྒང་ག་ལོག། སྲིད་དོན་ཚོགས་པ་གཅིག་ཡིན་ན་རེད་ཡང་ན་མི་སྒེར་གཅིག་གིས་ཟིན་བྱས་བསྡད་ཀྱོག་བྱས། གཏམ་བརྗོད་རང་དབང་དང་དེ་ཚོ་མེད་པ་བྱས་ད་ཡིན་ན་ལས་དབང་ཆ་འདི་ཟིན་པ་ཡིན་ནའི། ཁོ་སྤྱི་ཚོགས་ཐོག་ལ་ཡ་ད་དུང་གཞུང་གི་བཀོད་ཇུས་འོག་ལ་མ་ཕྱིན་པའི་ས་རྒྱ་འདྲ་འདི་ཨོ་རྩི་ཆེན་པོ་ལྷག་བསྡད་ཀྱོག་འདི། ཚོང་ལས་བྱེད་མཁན་གྱི་ད་བཟོ་ཚོང་ལས་ཁང་ཡིན་ནའི་རེད་ད་ག་ནང་བཞིན་ནའི་རེད་ཡང་སླབ་གྲྭ་ཟུམ་འདི་དང་འདི་འདྲ། ཨ་ནི་དེ་ག་ནང་བཞིན་ཆོས་ལུགས་ཀྱི་ད་དགོན་པ་དང་དེ་ཚོ། གཞུང་གི་བཀོད་ཇུས་འོག་ལ་མེད་པ་བྱས་བྱས། ཨ་དེ་མ་ཟད་ཡིན་ན་ད་ང་ཚོ་རྒྱུན་དུ་གོ་རེ་བཤད་ཡག་གི། སྤྱི་འབངས་ཀྱི་སྤྱི་ཚོགས་ཟེར་བ། ཨ་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་འདྲ་འདི་དང། ཨ་སྐྱིད་སྡུག་དང་དེ་འདྲས་ཡིན་ན་མུ་མཐུད་གནས་ས་ཡོད་པའི་སྤྱི་ཚོགས་ཀྱི་ལམ་ལུགས་གྱུར་པ་འདི་ཚོ་མང་ཆེ་ལ་ཡ་ཡིན་ན Authoritarianism ཟེར་གྱི་ཡོད་རེད། ད་ལྟ་མི་མང་ཆེ་ཅིག་ཤས་ཆེ་བས་ན་རྒྱ་ནག་འདི་འདི་ཡིན་ན་དེ་འདྲས་རེད་ཟེར་གྱི་ཡོད་རེད། མའོ་ཙེ་ཏུང་འདས་གྲོངས་སོང་བའི་རྗེས་རིང་ཏང་ཞའོ་ཕིང་གིས་རྒྱ་ནག་ལ་ཡ་བསྒྱུར་བཅོས་ཤིག་བཏང་དེ་འདྲ་མང་པོ་ཞིག་བྱས་རྗེས་རྒྱ་ནག་འདི་འདི་ཡིན་ན་ཡ་སྤྱི་ཚོགས་ནང་ལོགས་ལ་ཡ་ས་ཆ་གཅིག་སྟོང་པ་འདྲ་ཅིག་མེད་ས་ནས་བྱས་ཁོ་སྟོང་ཆ་འདྲ་ཕྱེ་ཕྱིན་བྱས་ཡིན་ན་ད་བཟོ་ཚོང་ལས་ཁང་སྟོབས་ལྡན་གྱི་སྒེར་གྱི་བྱུང་ཡོད་རེད་ད་ག་ནང་བཞིན་སླབ་གྲྭ་སྒེར་གྱི་བཙུགས་མཁན་མང་པོ་ཡོད་རེད་ད་ང་རང་ཚོ་བོད་པ་ཆ་བཞག་པ་ཡིན་ན་དགོན་པ་དང་དེ་ཚོ། མང་པོ་ཅིག་གི་བར་སྐབས་གཅིག་ཞེ་དྲག་གི་ཁོ་སོ་སོ་སོ་རང་དབང་ཅན་ཞིག་བྱས་ཟུར་གནས་བྱས་ཡིན་ན་བསྡད་འགྲོ་ཡག་གི་ས་ཆ་འདྲ་ཞིག་འགོ་རོགས་འདུག་ག་ད་ག་ནང་བཞིན་གཞུང་འབྲེལ་མ་ཡིན་པའི་ཁོར་ཡུག་སྲུང་སྐྱོབ་བྱེད་མཁན་ཡིན་ན་རེད་མི་མང་རོགས་པ་བྱེད་མཁན་ཡིན་ན་རེད་དེ་འདྲའི་ཁག་གཅིག་ཡོད་རེད་ལ་ཕྱི་ལོགས་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་འདི་འཛུལ་ཕྱིན་བྱས་ཡིན་ན་ལས་ཀ་འདི་དེ་འདྲ་བྱས་འདིའི་སྤྱི་ཚོགས་འདིའི་རིགས་འདི་འདྲ་ད་ད་རེ་ཁའི་འཛམ་བུ་གླིང་ནང་དེ་འདྲ་མང་པོ་ཡོད་རེད། ཨ་ནི་ཡུག་རེན་ལ་ཡ་དམག་འཁྲུག་མ་རྒྱབ་གོང་ལ་ཡ་ཕལ་ཆེན་ཨུ་རུ་སུ་དེ་དེ་འདྲའི་ཟུམ་འདྲ་ཅིག་རེད་དེ་འདྲའི་ཅིག་གི་ཆགས་བྱས་བསྡད་བྱས་ད་ལོ་བཞི་བཅུ་ཙམ་རྒྱ་ནག་འདི་ཆགས་བསྡད་པ་རེད་ད་ཡིན་ན་ལས་ཞི་ཅིན་ཕིང་སླེབས་བྱས་ལྷག་པར་དུ་ད་ལྟ་ཚོགས་འདུ་ཉི་ཤུ་ནས་འགོ་བཙུགས་བྱས་ཨ་འདིའི་ངོ་བོ་དེ་ལ་ཡ་རྩ་བའི་ཐོག་ནས་འགྱུར་ལྡོག་ཕྱིན་བྱས་རྒྱ་ནག་དེ་ཡིན་ན Authoritarianism རེད་མི་འདུག་རྒྱ་ནག་དེ་ཡིན་ན Totalitarianism རེད་ཤག། Totalitarianism ཟེར་མཁན་དེ་ཡིན་ན། དམར་ཤོག་གི་ཨུ་རུ་སུའི་ལེ་ཉིན་ནས་འགོ་བཙུགས་ཀྱོག་ཅིག་རེད། ད་སི་ཏཱ་ལིན་སྐབས་ལ་ད་དཔེ་ད་ཞེ་པོ་ཅིག་ཤུགས་ཆེན་པོ་བྱས། ཨ་མའོ་ཙེ་ཏུང་གི་ད་རིག་གནས་གསར་བརྗེ་དེ་ཡིན་ན Totalitarianism ད་དཔེ་མཚོན་ལྟ་བུ་ཞིག་རེད་ཟེར་ན་མ་འགྲིག་པ་ཡོད་མ་རེད་བསམ་གྱི་འདུག་ག་རེད་ཟེར་ན། དཔེ་གཞུང་གཅིག་ཡིན་ནའི་རེད་ཆབ་སྲིད་ཚོགས་པ་གཅིག་ཡིན་ནའི་རེད་ཡང་ན་མི་སྒེར་གཅིག་གིས་དཔེ་དབང་ཆ་ཚང་མ་གཅིག་སྡུད་བྱས་བྱས་ལག་པར་བླངས་བྱས་ཡིན་ན་སྤྱི་ཚོགས་ཐོག་ལ་ཡ་ཐག་ས་ཆ་གུ་ཤངས་དེ་ཁྱོན་ནས་མེད་པ་བྱས་བྱས། ཚོང་ལས་ཡིན་ནའི་རེད་དཔལ་འབྱོར་འཚོ་བ་ཡིན་ནའི་རེད་སློབ་གསོ་ཡིན་ནའི་རེད་ཐ་ན་བུ་གལ་ཅིག་གཞས་བཏང་ཡག་དང་ཞབས་བྲོ་འཁྲབ་ཡག་ཡིན་ནའི་རེད། ཚང་མ་ལོ་ཡིན་ན་གཞུང་གི་བཀོད་ཇུས་དང་གཞུང་གི་འདོད་པ་ནང་བཞིན་བྱས་བྱས། སྒེར་དང་དེ་འདྲས་ཀྱི་གཞུང་དང་མ་ཡིན་པའི་གནས་ཡག་གི་ས་ཆ་ཁོ་རང་རྩ་བ་ཉིད་ནས་མེད་པ་བཟོས་འགྱོ་ཅིག་རེད་བ། འདིའི་ལམ་ལུགས་འདིའི་རིགས་ལ་ཡ་ད་དཔེར་ན་བྱས་ན་བྱང་ཀོ་རི་ཡ་ཡིན་ན་དེ་འདྲ་རེད་དེ་སྔ་ལ་ཡ་ཡིན་ན་མའོ་ཙེ་ཏུང་སྐབས་ལ་ཡ་ང་དེང་ཤོད་མིན་ན་ཇི་ད་ཡིན་པ་དེ་བརྗོད་མི་དགོས་པ་རེད་བྱས་ད་ད་ཞི་ཅིན་ཕིང་དེ་རིང་ཁ་སང་དེ་སྔ་ལ་ཡ་ཡིན་ན Authoritarianism གི་ཡིན་ན་ལམ་ལུགས་འདི་ནས་ཡིན་ན་ད་ཞི་ཅིན་ཕིང་སྐབས་ལ་ཡ Totalitarian གི་ཡིན་ན་ཆགས་འགྲོ་གི་ཡོད་རེད་བྱས་བྱས་དེ་རིང་ཁ་སང་མཁས་པ་མང་པོ་འད་འུ་ཆང་ཅུ་གོ་མ་རེད།

ཇར་མན་དང་ཏཱ་ལིན་སྐབས་ཀྱི་དམར་ཤོག་གི་ཨུ་རུ་སུའི་ཆབ་སྲིད་གནས་སྟངས་དེ་ཚོ་ལ་ཡང་འགྲེལ་བཤད་བརྒྱབ་དུས་ཡིན་ན་ཁོ་རང་གིས་ཚིག་དེ་དང་པོ་བཟོས་བྱས་ད་དེ་རིང་ཁ་སང་ན་ཆབ་སྲིད་རིག་པའི་ནང་ལ་ཁྱོན་ཡོངས་ནས་བེད་སྤྱོད་བཏང་ཡ་ཆགས་བསྡད་པ་རེད་བྱས་ཙང་རྒྱ་ནག་ཁོ་རང་ལམ་ལུགས་དེ་ག་ཁོ་རང་ལ་ཡང་ངོས་འཛིན་བྱེད་སྟངས་ཁོ་རང་ལ་ཡང་ངོ་བོའི་ཐོག་ནས་འགྱུར་ལྡོག་འགྲོ་གི་འདུག་ཟེར་ཅིག་ད་དོན་དག་གཉིས་པ་དེ་རེད་ཤག། གསུམ་པ་དེ་ག་རེ་རེད་ཟེར་ན་དེ་རིང་ཁ་སང་ཡང་བགྲོ་གླེང་མང་པོ་ཅིག་ག་རེ་ཡོང་འདུག་ཟེར་ན། ད་ཞི་ཅིན་ཕིང་གིས་ཁོ་རང་སྒེར་གྱི་དབང་ཆ་རྒྱ་སྐྱེད་དང་དེ་ཚོ་བཏང་ཡ་ཆེད་དུ་དམར་ཤོག་ཚོགས་པ་དེ་བཙན་ཁྲིད་བྱས་པ་ཅིག་རེད། ཡང་ན། ཞི་ཅིན་ཕིང་ཡིན་ན་དམར་ཤོག་ཚོགས་པ་འདིའི། ཁོའི་ནང་ལོག་གི་ཆ་ཤས་ཆུང་ཆུང་ཅིག་མ་གཏོགས་ཡིན། ཞི་ཅིན་ཕིང་གི་ད་ལྟའི་བྱེད་སྟངས་འདི་ཡིན་ན་དམར་ཤོག་གི་བཙན་ཁྲིད་འོག་ལ་ཡ། ཁོས་ལས་ཀ་བྱས་ཤར་འགྱོ་ཅིག་རེད། འདི་གཉིས་བར་དུ་ལ་ཡ་ད་བགྲོ་གླེང་མང་པོ་བྱུང་གི་འདུག་ད་བགྲོ་གླེང་ཧོབ་ཏེ་ཁར་ཉན་ན་ད་ཅིག་ཁྱད་པར་མེད་པའི་བཟོ་འདྲ་འདུག་སྟེ་དངོས་གནས་བྱས་ན་གལ་སྲིད་བགྲོ་གླེང་འདི་ལ་ཡང་ཞིབ་ཅིག་ཞིབ་ཕྲ་པོ་བྱས་བྱས་ཡིན་ན་བལྟས་པ་ཡིན་ན། འདིའི་ངོས་འཛིན་བྱེད་སྟངས་མ་འདྲ་ག་ནས་ཡིན་ན་གནས་ཚུལ་མང་པོ་ཅིག་ལ་ཡང་ཤེས་རྟོགས་བྱེད་ཡག་དང་ཚོད་དཔག་བྱེད་ཡག་ལ་ཡང་ཁྱད་པར་ཆེན་པོ་ཡོད་པ་རེད་དཔེར་ན་ཆ་བཞག་པ་ཡིན་ན་ཉེ་དུས་དེ་བར་ལ་ཅིག་གནས་ཚུལ་མང་པོ་ཞེ་པོ་ཅིག་གྲམ་སོང་ང་ཅིག་ཞི་ཅིན་ཕིང་ལ་ཡ་ངོ་རྒོལ་བྱེད་མཁན་ལི་ཁེ་ཆང་ངོ་རྒོལ་བྱེད་ཀྱི་ཡོད་རེད་ཟེར་ཅང་ཙེ་མིན་ངོ་རྒོལ་བྱེད་ཀྱི་ཡོད་རེད་ཟེར་སུང་ཕིང་ངོ་རྒོལ་བྱེད་ཀྱི་ཡོད་རེད་ཟེར་སྔོན་མ་རྒྱ་ནག་གི་དམར་ཤོག་གི་ད་རྒས་ཡོལ་ཕྱིན་ཚར་བའི་དཔོན་པོ་དེ་ག་རུབ་བརྒྱབ་བྱས་ཞི་ཅིན་ཕིང་ལ་ངོ་རྒོལ་བྱས་པ་རེད་ཐ་ན་ཕལ་ཆེར་ཞི་ཅིན་ཕིང་ཟིན་པ་རེད་ཟེར་མཁན་གསུམ་བལྟས་ད་ལྟ་གནས་ཚུལ་མང་པོ་ཞེ་པོ་བྱུང་སོང་ང་ད་གནས་ཚུལ་དེ་ཚོ་སྒང་ག་ལོག་རྗེས་མ་ད་དེ་བདེན་པ་མིན་པར་གཏན་འཁེལ་བ་རེད་ད་དེ་རིང་ཁ་སང་གསལ་པོ་རེད་འདུག་ག། དེ་འགོ་ཡིན་ན་གནས་ཚུལ་དེ་འདྲས་ཤིག་བཟོ་ཐུབ་བྱས་མི་མང་པོ་ཅིག་གིས་ཡིད་ཆེས་བྱེད་ཡག་འཇོག་ར། རྨང་གཞི་དེ་ག་རེ་རེད་ཟེར་ན། ཨ་ཞི་ཅིན་ཕིང་གིས་ཡིན་ན་ཁོ་རང་སྒེར་གྱི་དབང་ཆ་རྒྱ་སྐྱེད་བཏང་ཆེད་དུ་དམར་ཤོག་གི་སྲིད་དོན་ཚོགས་པ་དེ་ཁོས་བཙན་ཁྲིད་བྱས་པ་རེད་ཅེས་ལ་ཡང་ངོས་འཛིན་བྱས་བྱས་ཨ་ནི་བསམ་བློ་དེ་ཚོའི་འཕྲལ་དུ་ད་ལྟའི་བཤད་སྲོལ་དེ་ཚོ་ཡོང་གི་ཡོད་རེད། འདི་ནང་ལ་ཡ་ག་རེ་ཟེར་ན་དམར་ཤོག་ནང་ལོག་འགོ་ཁྲིད་མང་པོ་ཞེ་པོ་ཅིག་ཡིན་ན་ཞི་ཅིན་ཕིང་དང་འདྲེ་དེ་འདོད་པ་མེད་པ་དང་འདི་ལ་ཡང་ངོ་རྒོལ་བྱེད་ཀྱི་ཡོད་ཤག་ཤག་དང་ཞི་ཅིན་ཕིང་ལ་ཡང་ངོ་རྒོལ་བྱས་བྱས་དཀའ་ངལ་འཕྲད་ཀྱི་ཡོད་ཤག་ཤག་བྱེད་དེ་ཡིན་ན་ག་རེ་ཟེར་ཞི་ཅིན་ཕིང་གིས་དམར་ཤོག་གི་ཁེ་ཕན་ཆེད་བྱེད་ཀྱི་ཡོད་མ་རེད་ཞི་ཅིན་ཕིང་གིས་ཁོ་རང་སྒེར་གྱི་སོ་སོའི་དབང་ཆ་རྒྱ་བསྐྱེད་བཏང་ཡག་དང་ཁེ་ཕན་ཆེད་བྱེད་ཀྱི་ཡོད་པས་འདི་འདྲས་ཅིག་ལ་ཡ་ངོས་འཛིན་བྱས་པའི་རྐྱེན་རེད་བ། ད་ཡིན་ན་ཡང་དེ་རིང་ཁ་སང་ཡང་ཅིག་མཁས་པ་མང་པོ་ཅིག་གིས། ཉིད་དུ་རྩོམ་མ་མྱོང་བ་ཞིག་གི་དོན། དེ་ཚོའི་ནང་ལོགས་གང་ག་ལོགས་ལ་གར་སོང་བ་ཟེར་ན་དེ་འདྲས་མ་རེད། ད་ལྟ་ཞི་ཅིན་ཕིང་བྱེད་ཡ་དེ་ག་དེ་ག་ཡིན་ན། དམར་ཤོག་བཙན་ཁྲིད་བྱས་མ་རེད་ཡིན་ན་ཞི་ཅིན་ཕིང་ཁོ་རང་ཡིན་ན། དམར་ཤོག་གིས་རྒྱ་མྱི་དེ་ནང་ལ་ནས་ཐར་གི་ཡོད་མ་རེད། ཞི་ཅིན་ཕིང་བྱེད་ཡ་དེ་ག་དེ་ག་ཡིན་ན་དམར་ཤོག་ལ་དགོས་ཡ་དེ་ག་དེ། དམར་ཤོག་གི་དབང་ཆ་དེ་མུ་མཐུད་བྱས་རྒྱུན་འཁྱོངས་བྱེད་ཡ་ཆེད་དུ་དེའི་ཁེ་ཕན་ཆེད་དུ་བྱེད་གི་ཡོད་རེད། ཞི་ཅིན་ཕིང་ཡིན་ན་མདུན་ལ་ཐོན་མཁན་དེ་ཡིན་པ་མ་གཏོགས། དངོས་གནས་བྱས་ན་ཞི་ཅིན་ཕིང་གིས་ལས་ཀའི་བྱེད་སྟངས་འདི་ལ་ཡང་ཡིན་ན་དམར་ཤོག་གི་ཁྱོན་ཡོངས་ནས་ཡིན་ན་རྒྱབ་སྐྱོར་ཞེ་པོ་ཅིག་ཡོད་རེད། ག་རེ་ཟེར་ན་ཁོ་ཚོས་གཙོ་བོ་དེ་གར་སོང་ཟེར་ན་རྒྱུ་མཚན་ད་འདས་པའི་ལོ་བཞི་བཅུ་ནང་རྒྱ་ནག་ལ་ཡར་བསྒྱུར་བཅོས་བྱས་དེ་འདྲས་སྒོ་ཕྱེས་དེ་འདྲས་མང་པོ་བྱས་བྱས་ནས་ད་བཟོ་ཚོང་ལས་ཁང་དང་ཐོག་ཆེན་པོ་དང་སྒེར་གྱི་མི་རྒྱུ་ཆེན་པོ་དང་དེ་འདྲས་མང་པོ་ཞིག་བྱུང་བ་རེད་སྤྱི་ཚོགས་ལ་ཡར་ད་འགྱུར་ལྡོག་ཞེ་པོ་ཕྱིན་པའི་རྗེས་ལ་ཡིན་ན། དམར་ཤོག་གི་དབང་ཆ་དེ་ཡིན་ན

དབང་ཆ་འདི་ག་དེ་འཐབ་རྩོད་བྱས་བྱས་ཡིན་ན་ད་ལྟའི་ལམ་ཀ་དེ་ཁྲིད་གོ་ར་མེད་བཞིན་ཞི་ཅིན་ཕིང་ག་ཡིན་ན་དམར་ཤོག་དེ་བཙན་ཁྲིད་བྱས་བྱས་ཡིན་ན་ཁོ་རའི་དབང་ཆ་ཡིན་ན་རྒྱ་སྐྱེད་དང་ཡང་ཆེར་བྱེད་གོ་མ་རེད་དེ་འདྲ་སོང་ཙང་དེ་རིང་ཕ་གི་ཚོགས་འདུ་དེའི་སྐབས་རེད་ཡ། མི་སྟོང་ཕྲག་གཉིས་ཅིག་ཞི་ཅིན་ཕིང་དེ་ཁ་ཤས་ཁ་ཤས་བཤད་དང་ཞོལ་གྱི་དགའ་འདོག་ཁ་བཅས་དགའ་བསུ་ཞུ་གི་འདུག་ཨང་ཁ་ཤས་ཚིག་སོགས་རེད་དེ་དགའ་བསུ་དེ་ཡིན་ན་ང་ཚོའི་ངོས་ནས་བལྟས་ན་ད་ཅི་གད་མོ་ལངས་ཡ་རེད་ཐུགས་འཁོར་དེ་ལས་དངོས་གནས་བྱས་ན་དཔོན་པོ་དེ་ཚོ་མང་པོ་ཅིག་གིས། དགའ་བསུ་ཞུ་བའི་རིགས་ནི་དངོས་གནས་སྙིང་ཐག་པ་ནས་དགའ་བསུ་ཞུ་གོ་རེད། ག་རེ་ཟེར་ན། རྒྱ་ནག་དམར་ཤོག་དང་རྒྱ་ནག་རྒྱལ་ཁབ་དང་ཨ་རྒྱ་ནག་དབུས་གཞུང་བཤད་དུས་ཞི་ཅིན་ཕིང་ཟེར་མཁན་དེ་ཡིན་ན། དམར་ཤོག་གི་མཚོན་རྟགས་ལྟ་བུ་དང་དམར་ཤོག་དབང་ཆ་དེ་ཡིན་ན་ཁོའི་ལག་པ་ཡོད་རེད། ཡིན་ནའི། དཔོན་པོ་ཉིས་སྟོང་ལྷག་ཙམ་ཅིག་དེ་སོ་སོ་སོའི་ས་གནས་ལ་ཕྱིན་པའི་སྐབས་དེ་ཁོ་ཚོ་གང་ག་ཞི་ཅིན་ཕིང་ཆུང་ཆུང་རེ་རེ་རེད། ཁོ་ཚོ་གང་ག་ལ་ལ་ཡང་ཞི་ཅིན་ཕིང་ལ་ཡོད་པའི་དབང་དེ་ག་དེ་ཁོ་ཚོའི་ལག་པར་རག་ཁོག་རེད། ད་ལྟའི་ཞི་ཅིན་ཕིང་བྱེད་སྟངས་བྱེད་དུས་དེ་བྱེད་དུས་ཙམ་པ་ཡིན་ན་ས་གནས་ཀྱི་མི་རྒྱུ་ཆེན་པོ་དང་བཟོ་གྲྭའི་བདག་པོ་དང་ཚོང་གི་བདག་པོ་དང་ཅིག་ཅིག་ཞེ་པོ་ཅིག་དང་བར་སྐབས་ཅིག་ཞེ་པོ་ཅིག་ཉམས་སྟོན་ཡག་འབྱོར་བ་འདི་གའི་གང་ག་ལོགས་ལ་ཡ་ཁོང་ཚོས་དབང་སྒྱུར་བྱེད་ཡག་གི་གོ་སྐབས་གསར་པ་ཅིག་དང་དུས་ཚོད་གསར་པ་ཅིག་སླེབས་ཡོང་གོ་རེད་འདི་འདྲས་སོང་ཙང་དམར་ཤོག་གིས་ཞི་ཅིན་ཕིང་ལ་རྒྱབ་སྐྱོར་ཡོད་རེད་ཞི་ཅིན་ཕིང་གིས་དམར་ཤོག་བཙན་ཁྲིད་བྱས་པ་མ་རེད་ཁོང་ཚོ་རྡོག་རྩ་གཅིག་སྒྲིལ་རེད་ཅེས་བྱས་ད་དུས་ཤིག་ཏུ་བྱས་ཙང་ད་ད་རི་གས་རྒྱ་ནག་ཡིན་ན། འགག་རྩའི་དུས་ཚོད་དེ་སླེབས་དུས་ཙམ་པ་མཁས་པ་ཚོས་བགྲོ་གླེང་མང་པོ་ཞིག་བྱེད་ཀྱི་འདུག་ཨང་བྱས་ཙང་ངས་དེའི་ནང་ནས་བགྲོ་གླེང་དོན་དག་རིགས་གསུམ་ཙམ་ཅིག་ངས་ངོ་སྤྲོད་ཞུས་པ་ཡིན། དེ་ཚོ་ནས་ང་རང་སྒེར་ལ་ཡིན་ཆ་བཞག་པ་ཡིན་ན། དེ་ཚོ་གོ་བའི་སྐབས་དེ་ཡིན་ན་དངོས་གནས་རྒྱ་ནག་གི་ཆབ་སྲིད་ལ་ཡང་ཤེས་རྟོགས་བྱེད་ཡག་ལ་ཡང་ཕན་ཐོགས་ཡོད་པའི་བཟོ་ཅིག་ཚོར་གི་འདུག་བྱས་ཙང་དེ་ག་ནང་བཞིན་ཅིག་ཚང་མ་ལ་ཡོང་ཡའི་རེ་བ་ཡོད་ཨ་ནི་བྱས་བྱས། དེ་རིང་ང་ཚོས